རྣམ་པ་ཚོ་སྐུ་ཁམས་བཟང། ང་ཀུན་བཟང་སྒྲོལ་མ་ཡིན། ང་པད་མ་བདེ་ཆེན་ཡིན། ད་རིང་གི་ང་ཚོའི་བུད་མེད་གསར་འགོད་པ་གཉིས་ཀྱིས་གོ་སྒྲིག་ཞུས་པའི་འཕེལ་རྒྱས་གླེང་མོལ Podcast གི་ལེ་ཚན་འདིའི་ནང། ཉེ་དུས་རྒྱ་གར་གྱི་སྲིད་བློན Narendra Modi འདི་ག་ཨ་མི་རི་ཀའི་ནང་རྒྱལ་དོན་འཚམས་གཟིགས་སུ་ཕེབས་པའི་གནད་འགག་དང། ཨ་ནི་དེ་ཡིས་བོད་དང་བོད་མི་ལའང་ཤུགས་མ་ཐུག་གི་ཕན་ཐོགས་བྱུང་བའི་སྐོར་ལ་གླེང་མོལ་ཞུ་ཡས་ཡིན། གླེང་མོལ་ཞུ་ས་དེ་ནི་ངའི་ལས་རོགས་པད་མ་བདེ་ཆེན་ལགས་ཡིན། པད་མ་བདེ་ཆེན་ལགས་བཀྲ་ཤིས་བདེ་ལེགས།
བཀྲ་ཤིས་བདེ་ལེགས་ཀུན་བཟང་སྒྲོལ་མ་ལགས།
ལགས་འོ་པད་མ་བདེ་ཆེན་ལགས། ད་ངས་ཐོག་མར་བཀའ་འདྲི་ཞུ་ཡས་དེ་ཡིན། ཉེ་ལམ་རྒྱ་གར་གྱི་སྲིད་བློན Narendra Modi མཆོག་གིས་ཨ་མི་རི་ཀའི་ནང་གི་རྒྱལ་དོན་འཚམས་གཟིགས་ལེགས་འགྲིག་བྱུང་བའི་སྐོར་ལ་དཔྱད་པ་བྱས་པའི་གནས་ཚུལ་མང་པོ་ཞིག་ཐོན་ཡོད་རེད། ཨ་ནི་དེ་ཚོའི་སྐོར་ལ་ཡང་ཕྱོགས་བསྡོམས་ཤིག་བསྐྱོན་རོགས་གནང།
ལོ་ལེ་ཀུན་བཟང་སྒྲོལ་མ་ལགས། ད་ད་རིང། རྒྱ་གར་གྱི་སྲིད་བློན་ན་རེན་དར་མོ་དྷི་མཆོག་གིས་ཉེ་དུས། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་དེའི་སྤྱི་ཟླ་དྲུག་པའི་ཚེས་ཉི་ཤུ་རྩ་གཅིག་ནས་རྩ་བཞི་བྱས་བྱས་ད་ཉིན་གྲངས་བཞིའི་རིང་གི་ཨེ་ནི་འཚམས་གཟིགས། གནང་བ་རེད་ད་དེ་བས་དེ་དེ་སྔ་འཚམས་གཟིགས་གནང་བ་དེ་འདྲ་དང་མི་འདྲ་བར་ད་ག་ནང་བཞིན་ཨ་མི་རི་ཀའི་ནང་ལ་ཡང་རྒྱལ་ཁབ་གཞན་དག་གི་འགོ་ཁྲིད་མང་པོ་ཞིག་ཕེབས་ཀྱི་ཡོད་རེད་དེ་ཚོའི་ནང་ནས་ད་ཅིག་གིས་འཚམས་འདྲིའི་སྐབས་ལ་ཡང་སྣེ་ལེན་ཞུ་སྟངས། བང་སྒྲིག་སྟངས་དང་ལས་དོན་བྱེད་ཕྱོགས་སོགས་ད་ཅིག་གི་ཞེ་པོ་ཅིག་མི་འདྲ། ཆེ་མཐོང་ལྡན་པ་ཞེ་པོ་ཅིག་བྱུང་ཡོད་རེད་བྱས་ཙང་དཔྱད་སྡོམ་པ་ཚོས་སྡོམ་རྒྱ་ཡི་ནང་ལ་ཡིན་པ་ཡིན་ནའི་དཔེ་འདི་ད་རིང་གི་ཨི་ནི་རྒྱ་གར་སྲིད་བློན་གྱིས་ཨ་མི་རི་ཀའི་ནང་གི་རྒྱལ་དོན་འཚམས་གཟིགས་འདི་ནི་དཔེ་འདི་ཞེ་པོ་ཅིག་གྲུབ་འབྲས་ལྡན་པ་ཨི་ནི་ལས་དོན་དོན་དང་ལྡན་པ་བྱུང་བ་ཨི་ནི་གཙོ་བོ་དེ་ཚོའི་ནང་ནས་ཅིག་གི་ག་རེ་ཟེར་དགོས་རེད་ད་འཐབ་ཇུས་དང་དཔལ་འབྱོར་ཡར་རྒྱས་ཀྱི་ཐོག་ལ་ཡང་ཞེ་པོ་ཅིག་ཕུལ་དུ་བྱུང་བའི་མཛད་རྗེས་བྱུང་བ་རེད་ཟེར་བྱས་བྱས་ནི་ད་གང་ལྟར་ད་རེས་ཀྱི་ཆིབས་བསྒྱུར་དེ་ལ་ཡང་ཞེ་པོ་ཅིག་ཡག་པོ་བྱུང་བའི་གི་གནས་ཚུལ་ཐོན་སྡོད་ཀྱི་འདུག་ཨ་ནི་ལྷག་པར་དུ་ད་སྲིད་བློན་མོ་དྷི་མཆོག་དེ་ཕེབས་པའི་སྐབས་ནས་གསར་འགྱུར་མང་པོ་ཞེ་པོ་ཅིག་ང་ཚོའི་གཟུགས་མཐོང་རླུང་འཕྲིན་དང་རླུང་འཕྲིན་གཉིས་ཀ་ནང་ལ་ཡང་ངོ་སྤྲོད་ཞུས་ཡོད་རེད། ད་ག་རང་ནས་ད་ཅིག་གི་དེ་ཚོ་དེ་ཚོ་བསྐྱར་ཟློས་ཆགས་ཀྱི་ཡོད་འགྲོ་དེ་ཡིན་ནའི་ཅིག་བལྟས་པ་ཡིན་ན། འདིའི་སྐབས་ལ་ཡ་སྲིད་འཛིན Biden གཞུང་གིས་ཨེ་ནི་སྲིད་བློན Modi ལ་ཡ་དང་པོ་ནས་ཅིག་གི་སྣེ་ལེན་ཞུ་སྟངས་རེད་ད་ག་ནང་བཞིན་ཅིག་གི་དེ་བ་ཡ་ད་གྲོས་བསྡུར་དང་གོ་བསྡུར་མང་པོ་ཞེ་པོ་ཅིག་བྱུང་ཡོད་རེད་དེ་ཚོ་ལ་ཚང་མ་ཅིག་བལྟས་པ་ཡིན་ན་ཅིག་ནས་ག་རེ་བྱེད་དགོས་རེད་ཟེར་ན་ད་རིང་རྒྱལ་ཁབ་གཉིས་པོ་དེ་གཉིས་ད་ཨ་མི་རི་ཀ་ནི་དམངས་གཙོའི་རྒྱལ་ཁབ་རྙིང་ཤོས་གཅིག་དང་ཨ་ནི་རྒྱ་གར་ནི་དམངས་གཙོའི་རྒྱལ་ཁབ་རྒྱ་ཆེ་ཤོས་གཅིག་ཡིན་པའི་ཆ་ནས་ད་རྒྱལ་ཁབ་དེ་གཉིས་མཉམ་འབྲེལ་བྱས་བྱས་ནི་ད་འཛམ་བུ་གླིང་ནང་ལ་ཡང་དམངས་གཙོའི་རྒྱལ་ཁབ་དེ་གཉིས་ཀྱི་ཐོག་ནས་ཨ་ནི་ལས་དོན་མང་པོ་ཞིག་གནང་ཡག་གི་རེ་བ་དང་གནང་ཡག་གི་དམིགས་ཡུལ་དང་གནང་ཡག་ལ་ཡང་གདེང་འཇོག་ཡོད་པ་ད་དཔེ་འདི་ད་རིང་གི་འདི་ནི་དུས་རབས་ཉི་ཤུ་རྩ་གཅིག་པའི་གི་ནང་ལ་ནི་དམངས་གཙོའི་རྒྱལ་ཁབ་ཆེན་པོ་གཉིས་ཀི་ནི་མཉམ་འབྲེལ་གི་ད་དུས་ཤིག་ཡིན་ཟེར་བྱས་བྱས་ནས་འདི་ཞེ་པོ་གཅིག་འབུར་འདོན་གནང་སོང་ལ་ད་ག་ནང་བཞིན་འདི་འདྲའི་རེ་བ་ཆགས་བསྡད་པ་རེད། ནི་འདི་ཚོ་ད་གོ་ཐོས་གཅིག་གི་ཉི་མ་བཞི་འདི་གི་མཛད་རིམ་ཁག་ལ་བལྟས་པ་ཡིན་ནའི་ད་དཔེ་ད་རིང་གི་ནི་རྒྱ་གར་སྲིད་བློན་གྱི་ཨ་མི་རི་ཀའི་ནང་གི་འཚམས་གཟིགས་དེ་ནི་ཞེ་པོ་ཅིག་ཁྱད་དུ་འཕགས་པ་བྱུང་བ། ཐོག་མར་གྱི་དཔེ་དེ་འབྱོར་བའི་ཉི་མ་སང་ཉིན་དེ་ད་སྤྱི་ཟླ་དྲུག་པའི་ཚེས་ཉི་ཤུ་རྩ་གཅིག་ཉིན་མོ་དེ་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་མདུན་ཐང་འདི་ལ་ཡང་ནི་རྒྱ་གར་གྱི་ད་གནའ་མོའི་སྲོལ་རྒྱུན་གྱི་ནི་རྣལ་འབྱོར་ལུས་རྩལ་ཡོ་ག་ཟེར་མཁན་ད་ཅིག་གི་དེའི་ཐོག་ལ་དབུ་བཞུགས་ལ་སྲིད་བློན་ན་རེན་དར་མོ་དི་མཆོག་བྱས་གནང་བ་རེད། དེ་ཡས་པས་ད་རྒྱལ་སྤྱིའི་ཡོ་གའི་ཉིན་མོ་ཐེངས་དགུ་པ་བྱས་ཙང་ད་ཡོ་གའི་ཉིན་མོ་དེ་འདྲས་ཅིག་སྲུང་བརྩི་བྱེད་ཡ་རང་དེ་སྔ་སྲིད་བློན་མོ་དི་མཆོག་གི་དགོངས་ཚུལ་བཏོན་བཞག་པ་ཅིག་ལག་ལེན་བསྟར་བཞག་པ་ཅིག་ཆགས་ཀྱི་ཡོད་རེད་ད་རིང་དེ་དེ་འདྲས་འཛོམས་པ་ཐེངས་དགུ་པ་བྱས་དེའི་ཐོག་ལ་ཁོང་ཚོགས་ཐོག་ཕེབས་མཉམ་ཞུགས་གནང་ཚོགས་ཐོག་ཙམ་མ་ཟད་མ་གི་ཁ་སོ་ལུས་རྩལ་དེ་མཉམ་དུ་གནང་བྱས་བྱས་དེ་འདྲས་ཞུ་དེའི་ནང་ལ་ཡ་རྒྱལ་ཁབ་ཨ་ནི་བརྒྱ་དང་བདུན་ཅུ་དོན་བདུན་དང་ཨ་ནི་གཅིག་མི་རིགས་འདྲ་མིན་བརྒྱ་དང་སུམ་ཅུ་སོ་ལྔ་ཅིག་གིས་མཉམ་ཞུགས་བྱས་པ་དང་དེ་འདྲ་དང་ཨ་ནི་དེ་ནས་གཅིག་གི་གཟའ་ལྷག་པའི་དགོང་དག་རང་ལ་དཔེ་སྲིད་འཛིན Biden སྟངས་ཞལ་གཉིས་ལྷན་རྒྱས་བྱས་ལ་ད་ག་ནང་བཞིན་གཟའ་ཕུར་བུ་ཉིན་གྱི་ཞོགས་ཀས་ཨ་ནི་ཕོ་བྲང་དཀར་པོའི་ནང་ལ་མཇལ་འཕྲད་དང་གོ་བསྡུར་དང་ཨ་ནི་ཉིན་གུང་ཨ་ནི་དཔེ་ཨ་མི་རི་ཀའི་གྲོས་ཚོགས་གོང་འོག་གཉིས་ཀ་འཛོམས་ཐོག་ལ་ཡང་གཏམ་བཤད་གནང་ཡ། ཨན་འདི་ཡང་གཏམ་བཤད་འདི་ད་གཅིག་སྲིད་བློན་མོ་དྷིའི་གི་ཨན་ནི་གཏམ་བཤད་ཐེངས་གཉིས་པ་དེ་ཆགས་ཀྱི་ཡོད་དུས་གྲོས་ཚོགས་ནང་ལ་ཡང་རྒྱ་གར་གི་སྲིད་བློན་གཅིག་གིས་གཏམ་བཤད་ཐེངས་གཉིས་པ་གནང་བ་སོང་བས་དེ་ཚོ་ད་དཔེ་འདི་ལོ་རྒྱུས་ནང་ལ་ཡང་བྱུང་མྱོང་མེད་པའི་གི་འདི་འདྲས་གི་ཨན་ནི་ཟིན་ཐོ་ཅིག་ཆགས་བསྡད་ཡོད་རེད་ཆ་ཚང་ཡག་པོ་ཞེ་པོ་ཅིག་བྱུང་ཡོད་རེད་ཨན་ནི་ད་ག་ནང་བཞིན་འདིའི་དགོང་དག་འདི་ད་ཕོ་བྲང་དཀར་པོའི་ནང་ལ་ཨེ་ནི་རྒྱལ་དོན་གྱི་ཨེ་ནི་གསོལ་སྟོན་བཤམ་ཡག་ཟེར་དེ་ཚོ་ད་དཔེ་འདི་སྲིད་འཛིན་བའི་ཌེན་སྐབས་ལ་ཡ་ད་ལྟ་བར་དུ་གསོལ་སྟོན་འདི་འདྲས་ཐེངས་གཉིས་མ་གཏོགས་བཤམ་མྱོང་ཡོད་མ་རེད་འདི་གཉིས་ནི་གཅིག་གི་ད་ཨ་མི་རི་ཀའི་མཐུན་གྲོགས་ཨེ་ནི་ཉི་ཧོང་གི་སྲིད་བློན་དང་ཨེ་ནི་ལྷོ་ཀོ་རི་ཡ་གི་སྲིད་འཛིན་ཆགས་བསྡད་ཡོད་རེད་ཨེ་ནི་ཡིན་དུས་ད་གཅིག་འདི་འདྲས་འདི་ཡི་གི་གཅིག་ཆེ་མཐོང་ཞུ་སྟངས་ཡིན་ནའི་ད་ཞེ་པོ་གཅིག་གི་གཟེངས་སུ་ཐོན་པ་བྱུང་བ་ཅིག་ལ་ཡང་ངོས་འཛིན་ཞུ་ཆོག་གི་ཡོད་རེད་ཨེ་ནི་སྐུ་མགྲོན་ཡིན་པ་ཡིན་ནའི་ད་མི་རྒྱ་གར་གི་མི་མང་པོ་ཞེ་པོ་ཅིག་ཕེབས་ཡོག་རེད་ལ་ཨེ་ནི་གང་ལྟར་སྐུ་མགྲོན་བཞི་བརྒྱ་ལྷག་ཕེབས་པའི་གི་ད་དེ་འདྲས་གི་ཨེ་ནི་གསོལ་སྟོན་བཤམས་རེད་བྱས་ཙང་དེ་འདྲའི་ཆ་ནས་ཆེ་མཐོང་ཞུ་སྟངས་གི་རྣམ་པ་ཆགས་ཡོག་རེད་ཨེ་འགྲོ། འདིའི་སང་ཉིན་དེ་ཨ་མི་རི་ཀའི་ཕྱི་སྲིད་གི་ལས་ཁུངས་ནང་ལ་ཉིན་གུང་གསོལ་ཚིགས་དང་ད་ག་ནང་བཞིན་དཔོན་ཨེ་ནི་དཔོན་རིགས་ཁག་ལྷག་པར་དུ་ཨེ་ནི་འཛམ་གླིང་གི་ཚོང་པ་དང

རྒྱ་གར་གྱི་སྲིད་བློན་གྱི་ནི་འཚམས་གཟིགས་འདི་ད་གཅིག་གི་དེ་སྔ་དང་མི་འདྲ་བའི་ཧ་ཅང་གི་ཆེ་མཐོང་དང་ནི་དོན་དག་ཡིན་ནའི་ཞེ་པོ་ཅིག་སོན་པའི་གི་ཆིབས་བསྒྱུར་ཅིག་ཆགས་ཀྱི་ཡོད་ཟེར་བྱས་ནས་ད་ཕྱོགས་བསྡོམས་རྒྱག་མཁན་མང་ཆེ་བས་ད་འདི་འདྲས་ཅིག་གཅིག་མཚུངས་རེ་གསུངས་བཞུགས་འདུག་ལགས་འོང་རེད་ད་ལྟ་གོང་དུ་གསུངས་པ་ནང་བཞིན་རེད། ད་ལྟ་ངེད་ཅག་རྒྱ་གར་གྱི་སྲིད་བློན། Narendra Modi། ཨ་ནི་ཨ་མི་རི་ཀའི་སྲིད་འཛིན་གྱི་ཕོ་བྲང་དཀར་པོའི་ནང་ལ་ཡང་ད་གསོལ་སྟོན་བཤམས་པའི་སྐབས་ལ་ཡང་དམིགས་བསལ་གྱིས་ཨ་ནི་ཁོ་རང་གི་ཁོ་རང་ལ་ཡང་ད་གསོལ་ཀྲུམ་མཆོད་ཀྱི་མེད་ཙང་ཨ་ནི་ཞེ་པོ་ཅིག། ད་གསོལ་ཀྲུམ་མེད་པའི་ཞལ་ལག་དེ་འདྲས་འདེགས་འབུལ་ཞུས་བྱས་ཞེ་པོ་ཅིག་དེ་འདྲས་ཆེ་མཐོང་ཞུས་གནང་འདུག་ག་ལགས་འོང་ཨ་ནི་དེ་ནས་ད། ད་རེས་ཀྱི་འཚམས་གཟིགས་དེའི་སྐབས་སུ་ཨ་ནི་གཙོ་བོ་རྒྱ་གར་དང་ཨ་མི་རི་ཀའི་འབྲེལ་ལམ་གོང་འཕེལ་དང་སྲ་བརྟན་བཟོ་ཐབས་གནང་ཡོད་པ་ལྟར་དེ་ཚོའི་ནང་ལ་ཡང་གྲོས་འཆམ་ག་རེ་ག་རེ་བྱུང་ཡོད་དམ་དཔེ་མཚོན་རེ་ཟུང་ཞིག་གསུང་རོགས་གནང་དང་ད་ག་ནང་བཞིན་རྒྱ་ནག་ལ་ཡང་བརྡ་ལན་གསལ་པོ་ཞིག་བཏང་ཡོད་པའི་གནས་ཚུལ་ཐོན་གི་འདུག་ག་ལགས་འོང་ལགས་འོང་ཨོ་ད་འདི་ཞེ་པོ་ཅིག་གནད་འགག་རེད་ཤག་གཅིག་ནས་ད་ལྟ་གྱི་ང་གཉིས་ཞུས་པ་དེ་ཚོ་དེ་གཅིག་གི་རྣམ་འགྱུར་དང་ཨ་ནི་ཕྱིའི་གི་མཐོང་ཡག་ཅིག་ཆགས་ཀྱི་ཡོད་རེད་ཡིན་ནའི་ད་ནང་དོན་ཞུ་ཡག་ལ་ཡ་ད་དེའི་སྐབས་ལ་ཡ་ཨ་ནི་དངོས་གནས་གྲོས་མོལ་ག་རེ་བྱུང་ཡོད་རེད་ལྷག་པར་དུ་ཡ་གྲོས་འཆམ་ག་རེ་བྱུང་ཡོད་རེད་གྲོས་མཐུན་ག་རེ་བཞག་ཡོད་རེད་དེ་ཚོ་ཞེ་པོ་ཅིག་གནད་འགག་ཆགས་ཡག་དང་ཨ་ནི་ད་གིན་ཐོག་མར་ཞུས་པ་ནང་བཞིན་ད་རེངས་ཀྱི་ཨ་ནི་སྲིད་འཛིན་མོ་དིའི་ཨ་མི་རི་ཀའི་ནང་གི་འཚམས་གཟིགས་དེ་ད་གཅིག་གི་འཐབ་ཇུས་ཀྱི་རང་བཞིན་ཞིག་དང་དཔལ་འབྱོར་གོང་འཕེལ་གྱི་ཐོག་ལ་ཡ་ཞེ་པོ་ཅིག་ཕན་ནུས་ལྡན་པ་ཞིག་བྱུང་ཡོད་རེད་ཟེར་བྱས་གསུང་གི་ཡོད་རེད་བྱས་ཙང་འདི་ད་གཅིག་འབྲེལ་ཡོད་རྒྱལ་ཁབ་གཉིས་ལ་ཡ་ཞེ་པོ་ཅིག་གི་ལས་དོན་མང་པོ་ཅིག་གི་ཐོག་ལ་དོན་དག་སྨིན་པ་ཅིག་བྱུང་ཡོད་རེད་པ་འདི་ཆབ་སྲིད་ཀྱི་ནང་སོང་ནའི་རེད་སྤྱི་ཚོགས་དཀའ་མོའི་ནང་ཡིན་ནའི་རེད་ཨ་ནི་ཚོང་དཔལ་འབྱོར་ཐོག་ལ་ཡིན་ནའི་རེད་ལྷག་པར་ད་ག་ནང་བཞིན་དམག་དོན་དང་འཕྲུལ་རིག་ལག་རྩལ་དང་ཚོང་དོན་དང་དམངས་གཙོ་གོང་འཕེལ་གཏང་ཡག་དང་དམངས་གཙོ་སྲ་བརྟན་གནས་ཡག་དང་འཛམ་གླིང་གི་ནང་ལ་བརྟན་ལྷིང་དང་ཞི་བདེ་དེ་ཚོ་ཚང་མའི་ཐོག་ལ་ཡང་ལེགས་སྐྱེས་ཞེ་པོ་ཅིག་ཕུལ་བའི་གི་དེ་འདྲའི་གི་མང་པོ་ཅིག་གི་ཐོག་ལ་གྲོས་མཐུན་བཞག་པའི་ཐོག་ནས་མངོན་གྱི་ཡོད་རེད་དེ་ཚོའི་ཐོག་ལ་ད་དཔེ་མཚོན་རེ་ཟུང་ཅིག་ཞུས་པ་ཡིན་ན། གཅིག་ནས་ད་རེས་དེ་སྔ་དང་མི་འདྲ་བའི་རྒྱ་གར་དང་ཨ་མི་རི་ཀའི་བར་ལ་ཡ་ཨེ་ནི་རྒྱལ་སྲུང་དང་ཨེ་ནི་འཐབ་ཇུས་ཀྱི་མཉམ་འབྲེལ་བྱེད་ཡག་གི་གནད་དོན་ཐོག་ལ་ཡ་ད་འབུར་ཐོན་ཞེ་པོ་བྱུང་པ་རེད་དེ་ཚོ་ཐོག་གྲོས་མཐུན་མང་པོ་ཅིག་བཞག་ཡོད་རེད། དཔེར་ན་ཆ་བཞག་པ་ཡིན་ན་ད་དེ་ཨ་མི་རི་ཀའི་གི་ཚོང་སྡེ་ཆེན་པོ GE General Electric གི་ཨེ་ནི་རྒྱ་གར་གྱི་ད་ལྟ་གནམ་གྲུ་དང་མཁའ་དབྱིངས་ཀྱི་འཕུར་གྲུ་དེ་ཚོའི་བཟོ་གྲྭ་བཞུགས་རོ་ད HAL Hindustan Aeronautic Limited བྱས་ནས་སྦེང་ལོར་ལ་ཡོད་རེད། བྱས་ཙང་དེ་ཚོའི་བར་གྱི་ད་ཅིག་གི་གྲོས་མཐུན་བཞག་པ་འདི་དམིགས་བསལ་གྱི་གནད་འགག་ཅིག་རེད་ཤག་གང་ཡིན་ཟེར་ན་དེའི་ཐོག་ནས་ད་ལྟ་བར་དུ་རྒྱ་གར་ལ་ཡ་ད་དེ་ཚོའི་མཁའ་དབྱིངས་ཀྱི་འཕུར་གྲུ་དེ་ཚོ་ཡག་པོ་ཡོད་པ་ཅིག་ལ་ཨེ་ནི་དྲག་འཐབ་གནམ་གྲུ་དེ་ཚོའི་གི་འཕྲུལ་ཆས་ཨ་མ་ད Engine དེ་ཚོ་གཅིག་བལྟས་ཚུལ་ག་རེ་བྱས་ནས་ཤན་འབྱེད་བྱེད་སྟངས་དེ་ཚོ་ཡང་ད་ག་སོ་རེད་ཡར་རྒྱས་བཏང་ཡག་ཞེ་པོ་ཅིག་གནད་འགག་ཆེ་གི་ཡོད་ས་རེད་བྱས་ཙང་དེ་ཨེ་ནི GE གི་ད་རྒྱ་གར་ལ་ཡང་ཨེ་ནི་རྒྱ་གར་གི་མཁའ་དམག་དཔུང་སྡེ་ཨེ་ནི་གནམ་གྲུ་དེ་ཚོ་ལ་ཡང་ཨེ་ནི་འཕྲུལ་ཆས་ཨ་མ་དེ་འབྱོར་ཡག་གི་དེ་འདྲས་གི་མཐུན་འགྱུར་སྦྱོར་ཡག་གི་ཐོག་ལས་མོས་མཐུན་བྱུང་ཤག་ཨེ་ནི་རྒྱ་གར་གི་ཨེ་ནི་ཨ་མི་རི་ཀ་ནས་ད་ཅིག་དམག་དོན་གི་ཨེ་ནི་མི་མེད་གནམ་གྲུ་དེ་འདྲས་ག་སོ་རེད་ཉོ་ཡག་ལ་ཡང་ད་མོས་མཐུན་བྱུང་ཤག་ལགས། དེ་འདྲ་བྱས་ནས་ད་ཅིག་ཚོང་ད་ཚོང་རེད་དེ། ག་རེ་བྱེད་དགོས་ཟེར་ན་རྒྱ་གར་ནང་གི་གསང་བའི་གནས་ཚུལ་སྒྲུག་ཡ་ཡིན་ནའི་རེད། གསང་བའི་ལྟ་ཞིབ་དང་ལྟ་སྲུང་གནང་ཡ་ཡིན་ནའི་རེད། དེ་ཚོའི་ཐོག་ལ་ཞིབ་བྱེད་ཐུབ་ཡ་བཟོ་ཡ་དང་དཔེ་དེ། ཁ་ཡོད་ལག་ཡོད་ཀྱི་ཅིག། ཕ་གི་ས་མཚམས་ལ་ཡ་ནས་ཡ། རྒྱ་གར་དང་ཨེ་ནི་ད་དེ་སྔའི་བོད་ཀྱི་ས་མཚམས་དེ་ལ་ཡ་ད་རྒྱ་མིའི་དམག་མི་ཞེ་པོ་ཅིག་དཔེར་ན་ཚོ་བཅིངས་འགྲོལ་དམག་མི་དེ་ཚོ་དཔེར་ན་ད་ཅིག་བོད་ཀྱི་ཕྱོགས་ནས་ཨེ་ནི་དམག་དེ་བཙུགས་བྱས་ཙང་ད་ད་ལྟ་གནས་ཚུལ་མང་པོ་ཞེ་པོ་ཅིག་བྱུང་དང་འབྱུང་བཞིན་པ་དེ་རེད་བྱས་ཙང་དེ་ཚོའི་ཐོག་ལས་ལྟ་སྲུང་བྱེད་ཡ་ལ་ཡིན་པ་ཡིན་ན་ད་ཨ་མི་རི་ཀའི་ཨེ་ནི་མི་མེད་གནམ་གྲུ་དེ་ཚོའི་ཐོག་ནས་ཞེ་པོ་ཅིག་ཕན་ཐོགས་ཡོང་གི་ཡོད་ས་རེད་བྱས་ཙང་དེ་ཚོའི་ཐོག་ལས་གྲོས་འཆམ་བྱུང་ཤག་ད་ག་ནང་བཞིན Micron Technologies། ཅེས་བྱས་ནས་ཨ་ནི་འཕྲུལ་རིག་སྡེ་ཚན་དེའི་གི་ཅིག་གུ་ཇུ་རཏ་ནང་ལ་དེ་ར་དེའི་བཟོ་གྲྭ་གཅིག་བཙུགས་ཡ་དང་བཟོ་གྲྭ་དེ་ཕ་གི་དང་པོ་ཆགས་ཀྱི་ཡོད་པ་དང་ཨ་ནི་དེ་ནས་རྒྱ་གར་གྱི་གློག་ཤུགས་ཀྱི་རླངས་འཁོར་རེད། ཨེ་ནི་ད་ག་ནང་བཞིན་རེད་མཁའ་རླུང་གཙང་མ་བཟོ་ཡག་རེད་ཨེ་ནི་ཅིག་གི་ཉི་འོད་ཀྱི་ད་སྒྲུབ་པའི་གི་ཚོང་རེད་དེ་ཚོ་ཚང་མ་ལ་ཡ་ཨེ་ནི་ཨ་མི་རི་ཀས་གི་ཨེ་ནི་དེ་ཚོའི་ནང་ལ་མ་རྩ་བཞག་ཡ་མང་བཏང་ཡག་དང་ཨེ་ནི་ཨེ་མ་ཛོན་ད་སྐད་གྲགས་ཆེན་པོ་ཞིག་རེད་པ་ཚོང་དེ་ཨེ་ནི་དེའི་གི་ཅིག་རྒྱ་གར་ནང་ལ་ཉིས་སྟོང་སུམ་ཅུའི་གི་ནང་ཚུད་ལ་ཡང་དཔེ་ཨ་སྒོར་ཐེར་འབུམ་ཉི་ཤུ་རྩ་དྲུག་གི་མ་རྩ་བཙུགས་ཡག་དང Google ཁེ་ལས་ཀྱི་ད་ད་རིང་འགོ་ཁྲིད་ཁོ་རང་ཅིག་གི་ག་སོ་རེད་རྒྱ་གར་བ་རེད་ཁོང་དང་ཁོང་འདྲ་བའི་གི་མང་པོ་ཞེ་པོ་ཅིག་ཚོང་སྡེ་མང་པོ་ཞེ་པོ་ཅིག་གི་རྒྱ་གར་ནང་ལ་ཡང་ཚོང་ལས་གཉེར་ཡག་དང་ད་རྒྱ་གར་དང་ཉི་ཧོང Australia America བྱས་བྱས་ནས་ད་རྒྱལ་ཁབ་བཞིའི་གི་རྒྱ་གར་དང། ཞི་བདེ་རྒྱ་མཚོའི་ཁུལ་ལ་ཡང་ད་ལས་དོན་མང་པོ་ཞིག་མཉམ་འབྲེལ་བྱེད་ཡ་དང། ཨ་ནི་དེ་ནས་ཡང་སྙིང་རྗེ་ཅིག་ལ་ག་རེ་འདུག་ཟེར་ན། ཨ་ནི་རྒྱ་གར་ནང་ལ་ད་ཨ་མི་རི་ཀའི་གཞུང་ཚབ་ཁག་གཉིས་སྒོ་ཕྱེ་ཡ་བྱས་ཨ་ནི་གཅིག་བེང་ག་ལོར་ད་རྒྱ་གར་ལྷོ་ཕྱོགས་རེད་པ་བེང་ལོར་ལ་བྱས་ཨ་ནི་གཅིག་ཨམ་རྡ་བྷ་དི་བྱས་ཨ་ནི་ཡང་ཨ་མི་རི་ཀའི་ནང་ལ་རྒྱ་གར་གི་ད་དོན་གཅོད་ཁང། ད་གཞུང་ཚབ་ཟེར་ན་དེ་ཚོ་ཚང་མ་དོན་གཅོད་ཁང་གཅིག་གི་ཐོངས་མཆན Visa དེ་ཙམ་ཚོ་ཆགས་ཀྱི་རེད་ཨེ་ནི། ཨེ་ནི་ཁ་ཡོད་ལག་ཡོད་ཡང་གཞན་གཅིག་གི་ལྷག་པར་དུ་རྒྱ་གར་མི་མང་པོ་ཞེ་པོ་ཅིག་ལྷག་པར་དུ་ལག་རྩལ་ཡོད་མཁན་ཤེས་ཡོན་ཡོད་མཁན་མང་པོ་གཅིག་ཨ་མི་རི་ཀའི་ནང་ལ H1B Visa ཟེར་བྱས་བྱས་ད་དེ Visa རྣམ་གྲངས་དེའི་ཐོག་ནས་ཕེབས་ཀྱི་ཡོད་རེད་དེ་ཚོ་ནམ་རྒྱུན་ཡིན་ན། བསྐྱར་གསོ་བྱེད་ཡག་ལ་ཡ་ཕར་རྒྱ་གར་ལ་ལོག་བྱས་ནས་ཨེ་ནས་དཔེ་ཟླ་བ་དང་མཚམས་རེ་ལོ་རེ་སྒུག་བྱས་གཞི་ནས་བསྐྱར་གསོ་བྱུང་པ་ཡིན་ན་ཚུར་ལོག་ཡག་ཡོད་ས་རེད་ད་རེས་ཨ་མི་རི་ཀ་རང་གི་ནང་ལ་ཡ་ད་བསྐྱར་གསོ་བྱས་ཆོག་ཡག་དེ་འདྲས་བཟོས་གནང་ཤག་ཨེ་ནི་འདི་དང་འདི་འདྲ་བའི་ད་ཚོང་རེད་ལས་རིགས་རེད་ཨེ་ནས་ཕྱི་ཚོང་དང་ནང་ཚོང་ཨེ་ནས་མི་དང་མི་གི་འབྲེལ་བ་ཟེར་རོ་ད་དེ་ཚོ་ཅིག་ད་རིང་གི་ཨེ་ནས་འཚམས་གཟིགས་འདིའི་སྐབས་ནས་ད་རྒྱ་གར་དང་ཨ་མི་རི་ཀའི་བར་ལ་ཡ་ད་འབྲེལ་ལམ་བཟང་པོ་ཅིག་དང་ཨེ་ནི་ཁ་ཡོད་ལག་ཡོད་ཀྱི་ལས་དོན་མང་པོ་ཞེ་པོ་ཅིག་གཉེར་ཡག་ལ་ཡ་གྲོས་འཆམ་བྱུང་འདུག་ལགས་འོང་ཨེ་ནི་ད་དེ་ཚོའི་ཐོག་ནས་ད་གིན་ང་རང་ཚོ་དྲི་བ་ཆ་ཤས་ཅིག་གི་ནང་ལ་ཡ་ཨེ་ནི་རྒྱ་ནག་ལ་ཨེ་ནི་བརྡ་ག་རེ་བཏང་ཡོད་རེད་གསུངས་ཨེ་ནི་ད་དེ་ཅིག་གིས་བརྡ་འཕྲིན་ཞེ་པོ་ཅིག་ཤུགས་ཆེན་པོ་བཏང་ཡོད་རེད་ཟེར་བྱས་ནས་ད་གནས་ཚུལ་མང་པོ་ཞིག་ཐོན་གྱི་ཡོད་རེད་གཅིག་ནས་རྒྱ་གར་ལ་ཡང་དཀའ་ངལ་མང་པོ་ཅིག་རྒྱ་ནག་གི་ཐོག་ནས་ད་ཕ་གི་ས་མཚམས་ཐོག་ནས་འཕྲད་ཀྱི་ཡོད་རེད་ད་ག་ནང་བཞིན་ཅིག་རྒྱ་གར་རྒྱ་མཚོ་དང་ཞི་བདེ་རྒྱ་མཚོ་གི་མངའ་ཁུལ་ནང་ལ་རྒྱ་ནག་གི་བཙན་པོ་དབང་ཤེད་ཆེ་བའི་གི་ད་བྱ་སྤྱོད་མང་པོ་སྤེལ་གྱི་ཡོད་པ་དེ་འདྲའི་གི་ཆ་ནས་དཀའ་ངལ་ཅིག་འཕྲད་ཀྱི་ཡོད་རེད་ཨ་ནི་དེ་དང་དེ་འདྲ་བའི་ད་ལྷོ་ཤར་ཨེ་ཤེ་ཡ་ནང་ལ་ཡང་ལས་དོན་མང་པོ་བྱེད་ཁར་འགྲོ་དུས་ད་རྒྱ་ནག་གི་ཐེ་ཇུས་ཆེ་དྲགས་ནས་ཡང་གནས་ཚུལ་ཡོད་ཡོད་པ་རེད་བྱས་ཙང་ཨ་ནི་དེའི་ཐོག་ལ་ཨ་མི་རི་ཀ་ཡིན་པ་ཡིན་ནའི། ད་རྒྱ་ནག་དང་དཀའ་ངལ་ཡོད་ཡོད་པ་རེད་པ་གཅིག་ནས་ཚོང་འབྲེལ་གྱི་རེད་ཨེ་ནི་ས་ཁམས་ཆབ་སྲིད་ཀྱི་རེད་ཨེ་ལྷོ་རྒྱ་ནག་རྒྱ་མཚོ་དང་ཨེ་ནི་རྒྱ་གར་རྒྱ་མཚོའི་ཁུལ་ལ་ད་ལྷག་པར་དུ་གཅིག་གི་ཐའེ་ཝན་ལ་ཡ་འཇིགས་སྐུལ་བྱས་པ་སོགས་ཀྱི་ད་ཅིག་གི་དཀའ་ངལ་མང་པོ་ཅིག་ཨ་མི་རི་ཀས་གདོང་ལེན་བྱེད་དགོས་རེད་བྱེད་ཀྱི་ཡོད་རེད། བྱས་ཙང་ད་ད་རིང་ཨེ་ནི་རྒྱ་གར་གྱི་སྲིད་བློན་དང་ཨ་མི་རི་ཀའི་སྲིད་འཛིན་གཉིས་ཀྱི་མཇལ་འཕྲད་ཀྱིས་མཚོན་པའི་ཨ་མི་རི་ཀའི་གྲོས་ཚོགས་རྒྱ་གར་གྱི་སྲིད་བློན་ལ་ཡ་ཆེ་མཐོང་ཞུ་སྟངས་ཀྱིས་མཚོན་པའི་ད་དཔེ་དེ། གྲོས་ཚོགས་ནང་ལ་བཀའ་མོལ་གནང་དུས་ད་ཨ་ནི་དཔེ་དེ་ཚད་མཐོ་ཤོས་གཅིག་ལ་ད་དཔེ་དེ་དགའ་བསུ་ཞུ་རེ་དེ་ཡར་ཅིག་བཞེངས་བྱས་དོགས་པ་བརྒྱད་སྤྲད་དེ་ལི་ཞི་དང་ཐེངས་བཅོ་ལྔ་ཙམ་བྱུང་པ་རེད་བྱས་ཙང་དེ་འདྲ་ཚང་མ་བལྟས་པ་ཡིན་ན་དེ་ཚོས་ག་རེ་བྱེད་དགོས་རེད་བསམ་ད་རྒྱ་གར་དང་ཨ་མི་རི་ཀ་གཉིས་དངོས་གནས་དྲང་གནས་ཁ་ཡོད་ལག་ཡོད་ཀྱི་ཨ་ནི་ཐབས་ཇུས་གཏན་འབེབས་ཀྱི་མཉམ་འབྲེལ་ཅིག་དང་ཨ་ནི་མཛའ་གྲོགས་ཅིག་ལ་ཡ་གྱུར་པ་འདི་མཚོན་གྱི་ཡོད་རེད་བྱས་ཙང་འདི་ཨེ་ནི་ད་རྒྱལ་ཁབ་དེ་ཉིད་གཉིས་ཀ་གི་ལ་ཡང་ཏན་ཏན་རྒྱ་ནག་གིས་ཞེ་པོ་ཅིག་གྲུང་བྱས་བསྡད་ཡོད་རེད་བསམ་གྱི་འདུག་བྱས་ཙང་དེ་རྒྱ་ནག་ལ་ཡང་ཞེ་པོ་ཅིག་བརྡ་ལན་གསལ་པོ་ཞེ་པོ་ཅིག་ཆགས་ཀྱི་ཡོད་རེད་ཨེ་ནི། གཅིག་ནས་ད་ད་ལྟ་ཚོང་གི་ཐོག་ཡིན་ནའི་ད་བར་དུ་གཅིག་རྒྱ་ནག་ལ་ཅ་ལག་མང་པོ་ཞེ་པོ་བཟོ་གི་ཡོད་རེད་ཡིན་ནའི་ད་རྒྱ་གར་འཛམ་བུ་གླིང་ནང་ནས་མི་འབོར་ཆེ་ཤོས་རྒྱལ་ཁབ་ཆགས་ཡོད་རེད་རྒྱ་གར་གྱི་ད་གཅིག་གྲངས་ཀ་བརྒྱབ་སྟངས་བྱས་པ་ཡིན་ན་མི་འབོར། ཁུ་རོ་བརྒྱ་དང་བཞི་བཅུ་ཡོད་པའི་གི་ཨེ་ནི་རྒྱལ་ཁབ་ཅིག་ཆགས་བསྡད་དུས། འདི་ག་གསུམ་རེ་ཚོང་དཔལ་འབྱོར་ཐོག་ལ་ཡིན་ནའི་རེད་བཟོ་ལས་ག་རེའི་ཐོག་ལ་ཡིན་པ་ཡིན་ནའི་རྒྱ་གར་དེ་ད་ཅིག་ཞེ་པོ་ཅིག་འབུར་ཐོན་དང་རྒྱ་གར་ནང་ལ་ཡང་ཚོང་དང། ལས་རིགས་དང་ཚང་མ་གཅིག་གི་ཡག་པོ་ཡོང་ཡག་དེ་འདྲས་ཆགས་བསྡད་དུས་ཡང་ཕ་གའི་རྒྱ་ནག་གི་ཚོང་དང་ག་རེ་ཡིན་ནའི་དེ་ཚོ་ལ་དོ་ཕོག་ཞིག་འགྲོ་གི་ཡོད་པ་ཅིག་ད་ཞུ་མ་ཐུབ་ཀྱི་རེད་ཨེ་ནི། ཡ་གིའི་གཅིག་གི་ས་མཚམས་ཀྱི་ཐོག་ལ་ལྷག་པར་དུ་རྒྱ་གར་དང་ད་བོད་ཀྱི་ས་མཚམས་ཤོད་ཀྱི་མི་འདུག་ད་དེང་སང་གཅིག་གི་བོད་དེ་རྒྱ་ནག་འོག་ལ་ཡོད་པའི་ཆ་ནས་ད་རྒྱ་དཀར་ནག་གཉིས་ཀྱི་ས་མཚམས་དེ་ཚོའི་གི་ཐོག་གི་ད་སྲུང་སྐྱོབ་བྱེད་སྟངས་ཐོག་ལ་ཡིན་པའི་ནི་ད་ཨ་མི་རི་ཀས་ཨེ་ནི་མི་མེད་གནམ་གྲུ་བཏང་ཡག་ལ་སོགས་པ། ད་དེ་ཚོ་བྱས་དུས་རྒྱ་ནག་ལ་ཡང་བརྡ་ལན་གསལ་པོ་ཞེ་པོ་ཞིག་སྤྲད་པ་མཚོན་གྱི་འདུག་གནང། ད་དེ་ནས་ཨ་ནི་ད་ལམ་སྲིད་བློན་མོ་དི་ཡིས་ཨ་མི་རི་ཀའི་ནང་གི་འཚམས་གཟིགས་སྐབས་སུ་ཨ་རིའི་ནང་གནས་འཁོད་རྒྱ་གར་བ་ཚོ་ལ་ཡང་དམིགས་བསལ་དོ་སྣང་དང་ཁོང་ཚོས་ཀྱང་སྲིད་བློན་མོ་དི་ལ་ཡང་སྣེ་ལེན་གཟབ་རྒྱས་ཞུས་ཡོད་རེད་དེ་ཚོའི་གནད་འགག་སྐོར་ལ་ཕིགས་ཙམ་ཅིག་གསུང་རོགས་གནང་དང། ལོ་ལེགས་ད་འདི་ད་གཅིག་ནས་ཞེ་པོ་ཅིག་གནད་འགག་ཆེན་པོ་ཆགས་བསྡད་ཡོད་རེད་ཨ་མི་རི་ཀའི་ནང་ལ་ད་རྒྱ་གར་གི་མི་རྒྱུད་ཡིན་པ་ས་ཡ་བཞི་ལྷག་ཙམ་ཞིག་འདུག་ག་བྱས་ཙང་ནི་ཡོད་པ་ཙམ་མ་ཟད་ནི་གཅིག་ད་རིང། སྲིད་བློན་མོ་དི། ཨ་མི་རི་ཀའི་ནང་ལ། འཚམས་གཟིགས་ལ་ཕེབས་པའི་ད་འགོ་སྟོད་ནས་ནིའུ་ཡོག་ལ་འབྱོར་པ་ནས་བྱས་བྱས་ནས་རྒྱལ་ས་ཝ་ཤིང་ཏོན་གྱི་གཅིག་མཇལ་འཕྲད་ཁག་ཚང་མར་དཔེ་རྒྱ་གར་བ་ཚོས་ཞེ་པོ་ཅིག་གི་དམིགས་བསལ་གྱི་གཅིག་གི་སྣེ་ལེན་དང་དགའ་བསུ། ཨ་ནེ་ག་པར་ཕྱིན་པའི་ན་དངོས་གནས་དྲང་གནས་གཅིག་འོས་བསྡུའི་དྲིལ་བསྒྲགས་གི་ཐོག་ལ་ཕེབས་པ་ནང་བཞིན་བྱས་བྱས་ནས་དཔེ་དགའ་བསུ་ཞུ་དོག་པ་རྒྱབ་ཨ་ནེ་ད་ག་ནང་བཞིན་བྱེད་རྒྱ་གར་རྒྱལ་གྱུར་ཅིག་བྱས་བྱས་ནས་སྐད་འབོད་བྱེད་ཨ་ནེ་སྲིད་བློན་མོ་དི་རང་ལ་ཡང་དཔེ་དེ་ཆེ་མཐོང་དེ་ཞུ་དང་ཆེ་བསྟོད་ཞེ་པོ་ཞུ་ཨོ་འདུག་སེ་བྱས་ཨ་ནེ་ད་ག་ནང་བཞིན་ཨ་མི་རི་ཀའི་ནང་ལ་ད་མི་ཕོ་བྲང་དཀར་པོའི་གསོལ་སྟོན་སྐབས་ལ་རྒྱ་གར་མང་པོ་ཞེ་པོ་ཅིག་བཅར་ཐུབ་ཡོད་རེད་ཡང་དེ་ཚོ་རྒྱ་གར་བ་དཔེ་གཅིག་གི་གནད་ཡོད་ཤེས་བྱེད་ཅིག་ཆགས་ཀྱི་ཡོད་རེད། ད་བྱས་ཙང་ཞེ་པོ་ཅིག་ཆེ་མཐོང་ཆེན་པོ་ཞུ་བ་བྱེད་ལ་ཨ་ནེ་སྲིད་བློན་མོ་དི་རང་དེའི་ཆིབས་བསྒྱུར་གནང་བའི་སྐབས་ལ་གཅིག་གིས་རྒྱ་གར་བ་དེ་གས་རང་གི་ཐོག་ལ་ཡང་ཐུགས་མཉེས་པོ་ཞེ་པོ་ཅིག་དང། གཅིག་གིས་སེམས་ཐག་ཉེ་པོ་ཞེ་པོ་ཡོད་པ་དང། ཨནི་ཁོ་ཚོ་མཇལ་ཡག་གི་འདོད་པ་དང་འདུན་པ་དང་ཨནི་དཔེ་མཇལ་ཡག་གི་གོ་སྐབས་དེ་གས་ཞེ་པོ་ཅིག་ཤེས་བྱས་ནས་ད་མི་ཁོ་ཚོ་མཉམ་དུ་ཟུར་དུ་ཨནི་རོ་ནལ་རེ་གན་གྱི་ཕ་གིའི་བསྟི་གནས་ཁང་ནང་ལ་ཡང་བཀའ་སློབ་གནང་ད་ཁོ་རང་ག་བ་ལ་ཡང་བཀའ་སློབ་གནང་ཡག་གི་འདུ་འཛོམས་བཟོས་ཡོད་ན་དེ་ཚོ་ལ་ཡང་དཔེ་དེ་ཨེ་ཚོགས་ཁང་ཏག་ཏག་ཚོགས་ཁང་ཏག་ཏག་ཙམ་མིན་པ་ཨེ་ནི་ཚོགས་ཁང་ཆུང་ཆུང་ནང་ལ་ཟུར་དུ་ཨེ་ནི་གཟུགས་མཐོང་རླུང་འཕྲིན་བཙུགས་བྱས་བྱས་ནས་ཨེ་ནི་ཁོང་གི་གསུང་བཤད་གསན་ཡས་ཡོད་པ་ཨེ་ནི་གསུང་བཤད་གནང་གིན་གནང་གིན་ཞེ་པོ་ཅིག་དཔེ་དོག་པ་བརྒྱབ་ཨོ་འདུག་སེ་བྱས་ད་ག་འདྲ། རྒྱ་གར་གྱི་མི་རྒྱུད་པ་ཚོ་དང་ཨེ་ནི་སྲིད་བློན་མོ་དིའི་གི་གཅིག་འབྲེལ་ལམ་གྱི་བྱས་དུས་རྒྱ་གར་བ་ལ་ཡ་ཞེ་པོ་ཅིག་མཐོང་དང་ཨེ་ནི། བསྔགས་བརྗོད་ཁོང་ཚོའི་གི་གཅིག་ཁོང་ཚོ་དེ་གས་ཁོང་ཚོ་དཔེ་དེ་ཤེས་བྱ་ཡོན་ཏན་ཡོད་མཁན་ཚན་རིག་དང། འཕྲུལ་རིག་དང་ཚོང་དང་ཨེ་ནི་ཉམས་མྱོང་འདྲ་མི་འདྲ་བསགས་བཞག་པ་ཅིག་ཡིན་པ་དང་དེ་ཚོ་དེ་གས་འདི་ད། ག་ཟེར་རེད་ཨ་མི་རི་ཀ་དང་རྒྱ་གར་གཉིས་ཀྱི་འབྲེལ་ལམ་ནང་ལ་ཡ་ཨེ་ནི། སྟོབས་ཤུགས། འཕེལ་བར་བྱེད་མཁན་དེ་ནི་ཁོ་ཚོ་ཡིན་པ་དང་ཁོ་ཚོའི་ངོས་ནས་ཨ་མི་རི་ཀའི་སྤྱི་ཚོགས་ནང་ལ་ཡང་སོ་སོའི་གི་འཇོན་ཐང་དང། ཉམས་མྱོང་དེ་གས་དེ་སྟོན་པ་ཙམ་དུ་མ་ཟད་ད་ནི་རང་གི་ཕ་མེས་རྒྱལ་ཁབ་རྒྱ་གར་ལ་ཡང་ད་དགའ་ཞེན་དང་ཞེན་ཁོག་དང། དེ་འདྲའི་གི་ཐོག་ནས་ད་ཚོང་ད་ལྟ་གཅིག་གིས་རྒྱ་གར་དང་ཨ་མི་རི་ཀའི་བར་ལ་ཡར་ད་གོ་སྐབས་མང་པོ་ཞེ་ཅིག་བསྐྲུན་བྱས་ཡོད་རེད། ཤེས་ཡོན་སློབ་སྦྱོང་ནང་ནས་ཡིན་ནའི་རེད་ཞིབ་འཇུག་ཁང་ནང་ལ་ཡིན་ནའི་རེད། ཚོང་འབྲེལ་རེད་ལྷག་པར་དུ་འོ་དེ་ཚོ་ཚང་མའི་ནང་ལ་ད་མ་རྩ་བཙུགས་ནས་མཉམ་ཞུགས་གནང་དགོས་པའི་གི་ད་དཔེ་སེམས་ཤུགས་སྤར་ཨེ་ནི་སྤོབས་པ་ཅན་ཨེ་ནི་བྱས་ཏེ་ཁོ་ཚོའི་བློ་དེ་འགུག་ཐབས་ཞེ་པོ་ཅིག་གནང་བ་དང་ཁོ་ཚོ་ཡིན་ནའི་ཞེ་པོ་ཅིག་དགའ་སྣང་ཐོག་ནས་ཅིག་རྒྱབ་སྐྱོར་ཡོད་པའི་རྣམ་པ་ཤུགས་ཆེན་པོ་ཞིག་སྟོན་འོ་དེ་འདྲ་བྱས་སོང་གནང།
ལགས་ལགས་སེ་ད་ཐ་མ་དེ་ལ་ཡང་ང་དེ་བཀའ་འདྲི་ཞུ་འདོད་བྱུང་ད་ད་རེས་རྒྱ་གར་གྱི་སྲིད་བློན Narendra Modi མཆོག་ཨ་ནི་ཨ་མི་རི་ཀའི་ནང་རྒྱལ་དོན་འཚམས་གཟིགས་གནང་བའི་སྐབས་ལ་ཡང་ད་བོད་དང་བོད་མི་ཚོ་ལ་ཡང་ཨ་ནི་ཤུགས་མ་ཐུག་གི་ཕན་ནུས་ལྡན་པའི་གནས་ཚུལ་དེ་འདྲ་བྱུང་ཡོད་རེད་དགོངས་ཀྱི་འདུག་གས། ཨང་ད་རྒྱ་གར་གྱི་སྲིད་བློན་མཆོག་ད་རེས་རྒྱ་གར་ནས་ད་ཅིག་གི་ཨ་མི་རི་ཀའི་ནང་ཕེབས་ཡག་སྐབས་ལ་ཅིག་ཏན་ཏན་བོད་དང་བོད་མིའི་ཐོག་ལ་ཤུགས་རྐྱེན་བཟང་པོ་ཁ་ལ་གང་ཙམ་ཅིག་ཐེབས་པར་ད་ངོས་འཛིན་ཞུས་མི་ཆོག་པ་ཅིག་རེད་མི་འདུག་ཨ་ནི་སྣེ་ལེན་ཞུ་མཁན་ནང་ལའི་བོད་མི་དེ་འདྲ་འདུག་ལ། ལྷག་པར་དུ་ཡང། ད་ལྟ་ཞུས་པ་ནང་བཞིན་གཅིག་གིས། རྒྱ་གར་དང་ཨ་མི་རི་ཀའི་གི་བར་གྱི་འབྲེལ་ལམ་དེ་བཟང་པོ་ཅིག་བྱུང་དུས་དམངས་གཙོའི་རྒྱལ་ཁབ་གཉིས་ཀྱི་འབྲེལ་ལམ་དེ་བཟང་པོ་ཅིག་བྱུང་དུས་གཅིག་དེ་ཚོའི་ཐོག་ལ་རང་དབང་དང་དམངས་གཙོ་གོང་འཕེལ་གཏོང་ཡག་དང། དེ་འདྲའི་གི་བཀའ་མོལ་གནང་ཡག་དེ་ཚོ་གཅིག་བྱས་གཉིས་པ་དེ་ལ་ཡང་རྒྱ་གར་དང། ཨ་མི་རི་ཀའི་བར་ལ་འགན་སྲུང་རེད་དམག་དོན་རེད། དེ་ཚོའི་ཐོག་ལ་ཨེ་ནི་འཐབ་ཇུས་ཀྱི་འབྲེལ་ལམ་བཟང་པོ་མང་པོ་ཅིག་ཨན་ད་དཔེ་དེ་དཔེར་བཞག་པ་ཡིན་ན་ད་གིན་མི་མེད་གནམ་གྲུ་ཕག་པོའི་ས་མཚམས་ཀྱི་ལི་ཡ་སི་ད་ལྟ་སྲུང་བྱེད་ཡར་ཕན་ཐོགས་ཡོང་གི་ཡོད་པ་དེ་ཚོ་འདྲ་པོ་བྱེད་དུས་དེ་ཚོ་ཨ་ནི་རྒྱ་ནག་ལ་གདོང་ལེན་བྱེད་པའི་གི་འཐབ་ཇུས་མང་པོ་ཞེ་པོ་ཅིག་གི་ཐོག་ལ་གྲོས་འཆམ་བྱུང་ཡག་དེ་ཨ་ནི་ཤུགས་མ་ཐུག་གི་ང་ཚོ་ད་ལྟའི་ཆ་ལ་བོད་དེ་ཨ་ནི་རྒྱ་ནག་འོག་ལ་ཡོད་པ་དང་ཨ་ནི་བོད་ཀྱི་དཀའ་ངལ་དེ་སྐད་དེ་ད་རྒྱ་མིའི་དབང་སྒྱུར་གྱི་ཆ་ནས་ཡོང་གི་ཡོད་དུས་རྒྱ་ནག་ལ་ཡར་གདོང་ལེན་ཐབས་ཚུལ་གནང་སྟངས་དེ་ཚོའི་ཆ་ནས་བོད་ལ་ཡར་ཏན་ཏན་ཕན་ཐོགས་དང་ཤུགས་རྐྱེན་ཡོད་ཡོད་པ་རེད། ད་ག་ནང་བཞིན་ད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དབུས་པའི་བོད་མི་མང་པོ་ཞེ་བོ་གཅིག་ཨེ་ནི་རྒྱ་གར་ནང་ལ་ཡར་བཙན་བྱོལ་བྱས་བྱས་ནས་ད་བཙན་བྱོལ་གཞུང་ཡིན་ནའི་རྒྱ་གར་ནང་ལ་གནས་བྱས་ཡོད་རེད་བྱས་ཙང་ད་རྒྱ་གར་ལ་ཡར་ཚོང་ཡིན་ན་རེད་ཆབ་སྲིད་ཡིན་ནའི་རེད་གང་ཅིའི་ཐོག་ནས་ཕན་ཐོགས་ཅིག་ཡོང་གི་ཡོད་པ་དང་རྒྱ་གར་དང་ཨ་མི་རི་ཀའི་འབྲེལ་ལམ་བཟང་པོ་བྱས་བྱས་ནས་དེའི་ཕན་ཐོགས་ག་རེ་ཡོད་པ་ཡིན་ན་དེ་ཨེ་ནི། བོད་མི་ཚོ་ལའི་ཤུགས་མ་ཐུག་གི་ད་ག་འབྲེལ་ལམ་དེ་ཏན་ཏན་ཕན་གི་རེད་བསམ་གི་འདུག་ལྷག་པར་དུ་ད་རྒྱ་གར་དང་ཨ་མི་རི་ཀའི་བར་ལ་ཡར་ཚོང་དོན་ཨེ་ནི་ཤེས་ཡོན་སློབ་སྦྱོང་ཉམས་ཞིབ་གཞན་བཅས་བྱས་བྱས་ནས་དཔེ་དེ H1B visa འབྲེལ་བ་ཡིན་ནའི་རྒྱ་གར་ནང་ལ་ཡོད་མཁན་བོད་པ་རྒྱ་གར་གྱི་མི་སེར་ཡོན་ཏན་འགའ་ཡིན་ན་དེ་ཚོའི་ཏན་ཏན་དེ་འདྲའི་ཐོག་ལ་སོ་སོ་ཤེས་བྱ་ཡོན་ཏན་ཡོད་བྱས་དེ་ན་ཚུལ་ཡོད་ན་དེ་ཚོ་ལའི་ཕན་གི་རེད་ཨཱ་ནི་ད་ལྟ་ང་རེ་གཅིག་བལྟས་པ་ཡིན་ན Bangalore དང Ahmedabad ལ་ཡང་ཨཱ་ནི་ཨ་མི་རི་ཀའི་དོན་གཅོད་ཁང་བཙུགས་ཡས་དེ་ཚོ་ཁ་ཡོད་ལག་ཡོད་ད་ལྷོ་རྒྱ་གར་ལྷོ་ཕྱོགས་ལ་ཨཱ་ནི། བོད་མི་གཞིས་ཆགས་ཆེ་ཁག་ལྔ་དེ་ཡོད་དུས་གཏན་གཏན་བོད་པ་མང་པོ་ཞེ་པོ་ཅིག་ཕར་ཚུར་འགྲུལ་བཞུད་དང་ཨ་མི་རི་ཀ་ལས་ཕེ་མཁན་མང་པོ་ཞི་བ་གཅིག་ཡོད་རེད་བྱས་ཙང་དེ་ཚོ་ཡིན་ན་ད་ཞེ་པོ་ཅིག་གཅིག་གི་ཐོངས་མཆན་བི་ཟ་ཞུ་ག་འགྲོ་ཡ་ལ་ཡ་སྟབས་བདེ་པོ་ཞེ་པོ་ཅིག་ཆགས་པ་རེད་གསུང་གི་འདུག་ད་དེ་ནས་གཅིག་ཨ་མི་རི་ཀའི་ནང་ལ་ད་རེས་ཀྱི་འཚམས་གཟིགས་སྐབས་ལ་ཡིན་པ་ཡིན་ནའི་བོད་པའི་ཐོག་ལ་ཡ་ཕན་ཐོགས་བྱུང་པ་དེ་གསལ་པོ་ཞེ་པོ་ཅིག་ནས་ད་ལྟ། རྒྱལ་སྤྱིའི་ཚགས་པར་མང་པོ་ཞེ་པོ་ཅིག་ནང་ལ་ཐོན་སོང་བ་ལ་ཅི། ཚེས་ཉི་ཤུ་རྩ་གཅིག་ཉིན་མོ་དེ་ནི་སྲིད་བློན། Modi། མཆོག་གིས། རྒྱལ་སྤྱིའི་ད་ཡོ་ག། སྲུང་བརྩིའི་སྐབས་ལ་ཡར་ཐང་ལ། བཞུགས་གདན་སེར་པོ་དེའི་སྒང་ལ་ཕར་གཟིམ་ཅིག་བྱས་ནས། ལུས་རྩལ་རྩེས་པའི་སྐབས་ལ་དེའི་འཁྲིས་དེ་སུ་བཞུགས་པ་རེད་ཟེར་ན། སྐུ་ཞབས Richard Gere། ད་སྐུ་ཞབས Richard Gere ཅིག་ནས་ནི། ད་ནི་གློག་བརྙན་འཁྲབ་མཁན་བྱས་སྐད་གྲགས་ཆེན་པོ་རེད་གལ་ཆེ་ཤོས་དེ་ལ་ཨ་ནི་བོད་དོན་རྒྱབ་སྐྱོར་བ་ཞེ་པོ་ཅིག་དང་ཁྱོན་ནས་བློ་སྟོབས་ཀྱི་རྒྱབ་སྐྱོར་བ་ཅིག་དང་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་ཐུགས་ཞེ་པོ་ཉེ་པོ་ཡོད་མཁན་དང་ཨ་ནི་ད་ལྟའི་ཆ་ལ་ཡིན་པས་ན་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་སྤྱི་ཁྱབ་འགན་འཛིན་ཆགས་བྱས་བསྡད་ཡོད་རེད་བྱས་ཙང་དེ་འདྲའི་གི་ཆ་ཨ་ནི་བོད་དེ་ཁོང་ལ་ཡ་ད་རྒྱ་ནག་གི་ད་ལྟ་བར་དུ་དང་པོ་ལྷག་པར་དུ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་ལོ་ལ་ཨ་ནི་ཁོང་གི་ཨོ་སི་ཀར་གཟེངས་རྟགས་སྐབས་ལ་ཡ་ད་བོད་དོན་ཐོག་ལ་བཀའ་མོལ་ཤུགས་ཆེན་པོ་གནང་པའི་ཆ་ནས་རྒྱ་ནག་གི་ཐུག་པའི་ཁོང་ཕེབས་ཡ་དཔེར་ན་ཕར་ཕེབས་ཡ་མེད་པ་ཁོང་གི་གློག་བརྙན་བལྟས་མི་ཆོག་པ་དང་དེ་འདྲ་ཅིག་བཟོས་བཞག་པ་ཅིག་མི་ཅིག་ད་པེ་ད་རིང་རྒྱ་གར་སྲིད་བློན་གི་ཨེ་ནི་འཁྲིས་ལ་ཡ་ཡོ་ག་ལྷན་རྒྱས་རྩེས་ཨེ་ནི་དེའི་རྗེས་ཁོང་རྣམ་གཉིས་མཇལ་འཕྲད་བྱུང་ནས་འཐམས་པའི་གི་ཨེ་ནི་སྐུ་པར་དེ་ད་ག་ས་ག་ལ་བཀྲམ་བསྡད་པ་དེ་འདྲ་ད་དེ་ཚོ་བལྟས་པ་ཡིན་ན་དངོས་གནས་དྲང་གནས་ཅིག་གི་ད་རེང་གི་སྲིད་བློན་མོ་དྷི་གིས་ཨ་མི་རི་ཀའི་འཚམས་གཟིགས་སྐབས་ལ་ཡང་ནི་བོད་ཀྱི་ཐོག་ལ་ཡིན་ནའི་དངོས་གནས་དྲང་གནས་ཁ་ཡོད་ལག་ཡོད་དང་ཤུགས་མ་ཐུག་གི་ཕན་ཐོགས་ཆེན་པོ་ཞེ་པོ་བྱུང་བ་ལ་ཡང་ངོས་འཛིན་བྱེད་ཀྱི་ཡོད་ས་རེད། བློ་བློ་ཟེར་ད་དུས་ཚོད་ཀྱི་རྐྱེན་པས་ད་རེས་ད་ག་མཚམས་འཇོག་ཞུ་དགོས་ཁེལ་སོང། ཨ་ནེ་ང་ཚོའི་འཕེལ་རྒྱས་གླེང་མོལ Podcast ཀྱི་ལེ་ཚན་རྗེས་མ་དེ་གསན་རྒྱུ་མ་བསྙེལ་བ་གནང་རོགས་གནང།